ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཀྲོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན། འདི་ནི་རྒྱལ་སྤྱིའི་གསར་འགྱུར་ཆེ་ཁག་གི་རྒྱབ་ལྗོངས་ངོ་སྤྲོད་བྱས་པ་ཕར་བསྐྱལ་བསྐྱར་ཞིབ་ཅེས་པའི་ལས་རིམ་རེད་ང་ཚེ་བརྟན་དབང་ཕྱུག་ཡིན། དེང་སྐབས་རྒྱ་ནག་གི་མི་འབོར་ཉུང་དུ་འགྲོ་གི་ཡོད་པ་འདིས་རྒྱ་ནག་དང་ཐ་ན་འཛམ་གླིང་ཡོངས་ཀྱི་དཔལ་འབྱོར་གཙོ་བོར་གྱུར་པའི་གནད་དོན་ཧ་ཅང་མང་པོ་ཞིག་ལ་ཤུགས་རྐྱེན་ཐེབས་རྒྱུ་ཡིན་པའི་སྐོར་ལ་མི་ཚོས་དོ་སྣང་ཆེན་པོ་བྱེད་བཞིན་འདུག་བྱས་ཙང་ད་རིང་ང་ཚོའི་སྐྱ་ཞིབ་ལས་རིམ་འདིའི་ནང་ལ་ཡང་རྒྱ་མིའི་མི་འབོར་ཉུང་དུ་འགྲོ་བཞིན་ཡོད་པ་འདིས་བོད་ལ་ཤུགས་རྐྱེན་གང་འདྲ་ཞིག་ཐེབས་སྲིད་པའི་སྐོར་ལ་ཡང་གླེང་སློང་ཁག་ཅིག་ཞུ་གི་ཡིན། ད་ཚང་མས་དོ་སྣང་གནང་ཡོད་ན་འདས་པའི་ཉིན་མ་ཁ་ཤས་ཤིག་ནང་ལོགས་ལ་རྒྱ་ནག་ནང་མི་འབོར་ཉུང་དུ་འགྲོ་གི་ཡོད་པའི་གནས་ཚུལ་དེ་ཆེན་པོ་ཞེ་པོ་ཆགས་བཞག། ད་གནས་ཚུལ་དེ་བྱུང་རྐྱེན་གཙོ་བོ་དེ་ག་རེ་ཟེར་ན་གཟའ་འཁོར་སྔོན་མ་རྒྱ་ནག་གཞུང་གིས་འདས་པའི་ལོ་འདི་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ལ་རྒྱ་ནག་ནང་བྱུང་བའི་དཔལ་འབྱོར་དང་མི་འབོར་གྱི་བསྡོམས་རྩིས་ཁག་བཅས་ཡིན་ཕྱི་ལ་གསལ་བསྒྲགས་བྱས་པ་རེད། འདིའི་ནང་ལ་ཁོ་ཡ་རྒྱ་ནག་ནང་ལ་ཡ་ཟླ་ཉིན་ལོ་ལ་ཡ། སྐྱེས་ཡག་གི་མིའི་གྲངས་ཀ་དེ་ས་ཡ་དགུ་དང་ཕྱེད་ཀ་ཙམ་ཞིག་འདུག། ཨ་ཡིན་ན་ཤི་ཡག་གི་མི་དེ་ས་ཡ་བཅུ་དང་ཕྱེད་ཀ་ཙམ་ཞིག་འདུག་ཅེས་བྱས་ད་ག་ད་ཟླ་ཉིན་ལོ་ལ་ཡ་རྒྱ་ནག་ནང་ལོགས་ཀྱི་མི་འབོར་དེ་འབུམ་བརྒྱད་ཅིག་གིས་ཉུང་རུ་ཕྱིན་བཞག་ཅེས་བཤད་པ་རེད། ད་ཁོ་གྲངས་ཀ་རང་ལ་བལྟས་པ་ཡིན་ན། རྒྱ་ནག་ནང་ལོགས་ལ་ཡང་སྐྱེ་ཡག་གི་གྲངས་ཀ་དེ་ཤི་ཡག་གི་གྲངས་ཀ་ལས་ཉུང་ངུ་ཡོད་པ་དེ་ཞི་རགས་ཀྱིས་ད་ཉུང་ཉུང་བྱས་བྱས་ཡིན་ན་དེ་སྔ་ཆིག་སྟོང་དགུ་བརྒྱ་དྲུག་ཅུ་ཐམ་པའི་ལོ་ལ་ཡང་ཐེངས་མ་གཅིག་བྱུང་བཞག་ད་དེའི་སྐབས་དེར་རྒྱ་ནག་ནང་ལོགས་ལ་ཡང་མུ་གེ་བྱུང་བྱས་མི་ས་ཡ་བཞི་བཞི་བཅུ་ཞིག་འདས་གྲོངས་སོང་པ་རེད་ཅེས་བཤད་ཀྱི་ཡོད་རེད་ད་ཁོ་དམིགས་བསལ་གནས་ཚུལ་ཞེ་པོ་ཅིག་གི་འོག་ལ་རེད་པ། འདི་མ་ཡིན་པའི་གྲངས་ཀ་གཞན་པ་གཅིག་རྒྱ་ནག་གི་སྐྱེ་ཡག་གི་གྲངས་ཀ་དེ་ས་ཡ་བཅུའི་འོག་ལ་མར་ཟག་ཡོད་རེད། མར་ལོ་རྒྱུས་ལ་ཕྱི་མིག་བལྟས་བྱས། ཕྲུ་གུ་སྐྱེ་ཡག་གི་གྲངས་ཚད་དུ་ད་བལྟས་པ་ཡིན་ན། མན་ཇུའི་ཆིང་རྒྱལ་རབས་ཀྱི་དཀྱིལ་གྱི་དུས་འདྲ་བ་ལ་ཡ་ད་རྒྱ་ནག་གི་མི་འབོར་ཆེར་ཕྱིན་རྒྱལ་ཁབ་ཁོ་རང་ཆེར་འགྲོ་བའི་སྐབས་དེ་ཡིན་ན། སྤྱི་ལོ་ཆིག་སྟོང་བདུན་བརྒྱ་དགུ་བཅུ་ཐམ་པའི་ལོ་ཙམ་ལ་ཡ་རྒྱ་ནག་གི་མི་འབོར་དེ་ལོ་གཅིག་ལ་ཡ་ས་ཡ་བཅུ་ཙམ་སྐྱེས་ཞག་དེ་ནས་བྱས་ད་ལྟ་བར་དུ་ད་ག་ད་ས་ཡ་བཅུའི་འོག་ལ་ཡ་ཆགས་མྱོང་ཡོད་མ་རེད་བྱས་ཙང་ད་རིང་ཡ་ས་ཡ་བཅུའི་འོག་ལ་ཆགས་པ་དེ་ཧ་ལམ་ལོ་ཉིས་བརྒྱ་ལྷག་ཙམ་ནང་ལོགས་ཀྱི་ཨེ་ན་ཐེངས་མ་དང་པོ་ཆགས་ཞག་ད་སྤྱིར་བཏང་ཆ་ནས་བཤད་པ་ཡིན་ན་རྒྱ་ནག་གི་མི་འབོར་ཉུང་རུ་འགྲོ་གི་ཡོད་པ་འདི་ད་ཁོ་གསར་འགྱུར་སོ་གལ་མ་རེད་ད་འདས་པའི་ལོ་ཁ་ཤས་ཤིག་ནང་ལོགས་ལ་ཡ་མི་ཚང་མས་བཤད་བསྡད་ཡོད་རེད་འདིའི་ཤུགས་རྐྱེན་དེ་ཚོ་ག་འདྲས་ཡོང་གི་ཡོད་མེད་སྐོར་ལ་ཡ་ད་ད་རིང་ད་གནས་ཚུལ་དེ་ག་འདྲ་སྤེལ་བའི་རྗེས་ལ་ཡ་རྒྱ་ནག་གཞུང་གསལ་བསྒྲགས་སྤེལ་བའི་རྗེས་ལ་ཡ་གསར་འགྱུར་བརྒྱུད་ལམ་ཐོག་ལ་ཡ་རྒྱ་ནག་ཁོ་རང་ཚོའི་དཔལ་འབྱོར་ཤུགས་རྐྱེན་དེ་ཆེན་པོ་ཡིན་པ་མ་ཟད་ཡིན་ན་སྤྱི་ཚོགས་དང་ཨ་ནི་རྒྱ་ནག་རྗེས་མ་འཛམ་བུ་གླིང་སྒང་སྟོབས་ཆེན་རྒྱལ་ཁབ་ཅིག་བྱེད་ཐུབ་ཀྱི་ཡོད་མེད་དང་འཛམ་གླིང་ཁྱོན་ཡོངས་ཀྱི་དཔལ་འབྱོར་ཤུགས་རྐྱེན་ག་འདྲས་ཐེབས་ཀྱི་ཡོད་མེད་སོགས་སྐོར་ལ་ཡང་ད་གནས་ཚུལ་མང་པོ་ཞེ་པོ་ཅིག་འཁོད་བཞག་ཨ་ཡིན་ན་ཡང་ང་ཚོ་རང་ཚོ་བོད་པ་ཅིག་གི་ངོས་ནས། ངས་བྱས་ན་ད་རིང་རྒྱ་ནག་གི་མི་འབོར་ཉུང་དུ་འགྲོ་གི་ཡོད་པ་དེས་ཤུགས་རྐྱེན་ཐེབས་ས་ད་འདི་ག་གཅིག་པོ་མ་ཡིན་པ། རྒྱ་གལ་ཆེན་པོ་གཅིག་གང་ལྟར་བོད་ཀྱི་མ་འོངས་པའི་མདུན་ལམ་ལ་ཡ་ཤུགས་རྐྱེན་ཆེན་པོ་ཞེ་པོ་ཅིག་ཡོད་རེད་བསམ་གྱི་འདུག་ད་འདིའི་སྐོར་ལ་ཡང་ངས་ད་ལྟ་བར་དུ་གཅིག་གིས་ང་རང་གིས་ད་ཕལ་ཆེར་བྱེད་ཀྱིན་འདུག་ཨ་ཡོད་ཀྱི་རེད་དེ་ལས་འདི་གཅིག་རྩོམ་བྲིས་པ་འདི་ནས་གལ་སྲིད་མཐོང་མ་སོང་བྱས་ཙང་ངས་ད་རིང་འདིའི་སྐོར་ལ་ཡང་མཐོང་ཚུལ་དང་གནས་ཚུལ་འདྲ་བ་ལ་ཡང་ངོ་སྤྲོད་ཁ་ཤས་ཞུ་གི་ཡིན། སྤྱིར་བཏང་བྱས་པ་ཡིན་ན་ང་རང་ཚོ་བོད་པ་ཚོ་ཉིན་མོ་གཅིག་བསྐྱར་དུ་ཡིན་ན་ད་རང་བཙན་གྱི་རྒྱལ་ཁབ་སུ་ཉན་མི་འདུག་རང་ཐག་རང་གཅོད་བྱེད་བྱས་ཡིན་ན་བོད་པ་ཚོ་བསྐྱར་ལངས་བྱེད་ཡག་གི་དུས་ཚོད་གཅིག་ཡིན་ཏན་ཏན་གཅིག་གོ་སྐབས་གཅིག་ཡོང་གི་རེད་བསམ་གྱི་འདུག་འདི་ཡོང་ཡག་གི་རྒྱུ་མཚན་དེ་ག་རེད་ཟེར་ན། ད་ལྟའི་རྒྱ་ནག་གཞུང་ཡོད་རེད་བ་དེ་ཧོབ་དེ་ཁར་བལྟས་ན་གཅིག་སྟོབས་ཆེན་པོ་དང་འཇོན་པོ་དང་གཅིག་ཕྱིའི་རྣམ་པ་ག་འདྲས་ཡོད་ནའི་མེད་ནའི། ཁོའི་ངོ་བོའི་ཐོག་ནས་བསམ་བཏང་པ་ཡིན་ན། ད་ལྟའི་གཞུང་དེ་ཡིན་ན་ཁོ་བར་བརྒལ་གྱི་གཞུང་ཅིག་རེད་ད་བར་བརྒལ་གྱི་གཞུང་ཟེར་སོང་པ། ཁོ་གཞུང་དེ་ཡིན་འགྱུར་ལྡོག་འགྲོ་བཞིན་པ་ཅིག་བྱས་བྱས་ཡིན་ན་ཉིན་མ་གཅིག་ཁོའི་མཇུག་འགྲིལ་ཡག་ཅིག་ཡོད་པ་ཅིག་ད་རྒྱ་ནག་གི་ད་ལྟའི་དམར་ཤོག་འདི། ད་དུས་ཚོད་སྔ་ཕྱི་ཅིག་མ་གཏོགས་ཉིན་མ་གཅིག་མཇུག་བསྒྲིལ་བྱས་རྒྱ་ནག་འདི་ཡིན་ན་གོམ་པ་གཞན་པ་ཅིག་གི་སྒང་ལ་ཡང་ལོ་རྒྱུས་གཞན་པ་ཞིག་དང་ལམ་ལུགས་གཞན་པ་ཅིག་གི་སྒང་ལ་ཡང་འགྲོ་རྒྱུ་ནི་ད་ཧ་ལམ་ཅིག་གཏན་འཁེལ་བ་ཅིག་རེད། ད་འདི་ག་དུས་འགྲོ་གི་ཡོད་དང་འགྲོ་སྟངས་འདི་ག་འདྲས་འགྲོ་གི་ཡོད་མེད་ད་མི་ཚང་མ་ལོག་གི་སྟངས་འདི་ཤེས་ཐུབ་ཡ་མེད་པ་ཅིག་རེད། འདི་འདྲས་ཅིག་གི་འགྱུར་ལྡོག་ཆེན་པོ་ཕྱིན་པའི་སྐབས་དེ་ཡིན། ང་ཚོ་བོད་མི་རིགས་ལ་ཡང་གོ་སྐབས་ཆེན་པོ་ཅིག་ཡོང་རྒྱུ་ཡིན་པ་དེ་ནི་ཕལ་ཆེན་ད་བརྗོད་མ་དགོས་པ་ཅིག་རེད་བསམ་གྱི་འདུག། ད་ཡིན་ནའི་ལས། ད་ལྟ་ནས་བཅས་རྒྱ་ནག་ལ་ཡང་འགྱུར་ལྡོག་ཆེན་པོ་བྱས་བྱས་བོད་པ་ཚོ་ལ་ཡང་གོ་སྐབས་གཅིག་མ་ཡོང་པའི་བར་ཐག་ལ་ཡོད་རེད་བ། ངས་བྱས་ན་བོད་མི་རིགས་འཚོ་གནས་ཐུབ་ཡག་ལ་ཡང་གདོང་ལེན་བྱེད་དགོས་ཡག་གི་དཀའ་ངལ་ཆེ་ཤོས་གཅིག་གཉིས་འདུག་བསམ་གྱི་འདུག་དང་པོ་དེ་ག་རེད་ཟེར་ན། ང་རང་ཚོའི་སྐད་ཡིག་དང་རིག་གཞུང་དང། ཐུན་མོང་མ་ཡིན་པའི་བོད་མི་རིགས་ཀྱི་ངོ་བོ་བརྗོད་ཡག་རེད་བ། འདི་ཚོ་སྲུང་སྐྱོབ་བྱས་བྱས་ཡིན་ན་མུ་མཐུད་གནས་ཐུབ་ཡག་དེ་རེད་གལ་སྲིད་འདི་གནས་མ་ཐུབ་པ་ཡིན་ན། ཉི་མ་གཅིག་རྒྱ་ནག་ལ་འགྱུར་ལྡོག་ཆེན་པོ་ཞིག་ཕྱིན་བོད་པར་གོ་སྐབས་བྱུང་བ་ཡིན་ནའི་ལས་བོད་པ་དེ་གང་རྒྱ་མིའི་བཟོ་འདྲ་ཆགས་བསྡད་ཡོད་ན་ད་ཁོའི་དོན་སྙིང་དེ་མེད་པའི་བཟོ་འདྲ་ཆགས་འགྲོ་བ། ཨ་འདི་མ་ཡིན་པའི་གདོང་ལེན་བྱེད་དགོས་པའི་དཀའ་ངལ་གཞན་པ་དེ་ག་རེད་ཟེར་ན། ད་རྒྱ་ནག་རྒྱལ་ཁབ་དེ་ཡིན་ན་མི་འབོར་ཆེན་པོ་ཞེ་པོ་ཅིག་རེད་ང་རང་ཚོ་བོད་པ་ཚོ་ཡིན་ན་ད་མི་འབོར་ཆུང་ཆུང་ཅིག་རེད་དེ་འདྲས་ཡིན་དུས་ཙམ་པ། གལ་སྲིད་རྒྱ་མི་བོད་པའི་ཡང་དེ་མི་འབོར་ལས་ལྡབ་གཅིག་གཉིས་ཅིག་མང་བ་ཅིག་བོད་ལ་སླེབས་པ་ཡིན་པ་ཡིན་ན།

ད་ད་ལྟ་རྒྱ་ནག་གཞུང་གིས་ཟེར་བ་བྱས་པ་ཡིན་ན་རྒྱ་ནག་གི་མངའ་ཁོངས་ནང་ལོགས་ལ་ཡང་བོད་པའི་མི་འབོར་དེའི་ས་ཡ་བདུན་ཙམ་ཞིག་འདུག་ཟེར་བྱས་བཤད་ཀྱི་ཡོད་རེད། ད་བོད་ཀྱི་ས་ཁུལ་ནང་ལོགས་ལ་ཡང་རྒྱ་མི་ག་ཚད་ཡོད་མེད་དེ་ད་རྒྱ་ནག་གཞུང་གིས་དོགས་པ་ལ་ཡང་ཐེམ་ཐོ་བཅུག་གི་ཡོད་པའི་གྲངས་ཀ་ཅིག་འདི་འདི་བྱས་བྱས་ཡིན་ན་གསལ་པོ་ཡོད་མ་རེད་དེ་ལས་སྤྱིར་བཏང་བྱས་ཏེ་ན་ཚོད་དཔག་བྱས་པ་ཡིན་ན་ད་བོད་ནང་ལོགས་ལ་ད་དུང་སོག་དང་བསྡུར་བ་ཡིན་ནའི་རེད་ཤིང་ཅང་དང་བསྡུར་བ་ཡིན་ནའི་རེད་ག་པར་བསྡུར་བ་ཡིན་ནའི་ལས་གང་ལྟར་ཅིག་རྒྱ་ནག་གི་མི་རིགས་གྲངས་ཉུང་ཡོད་པའི་ས་ཆ་མང་ཆེ་དང་བསྡུར་བ་ཡིན་ན་ད་དུང་བོད་ནང་ལོགས་མང་ཆེ་དེ་ཡིན་ན། བོད་པ་བྱས་བྱས་གནས་ཐུབ་ཡོད་རེད་ད་དེ་ཚོ་གནས་ཐུབ་ཡག་དེ་གཅིག་ང་རང་ཚོ་བོད་པ་འཇོན་མི་དྲག་དང་དེ་འདྲས་ཀྱིས་མ་རེད་གཙོ་བོ་དེ་ཡིན་ན་བོད་ས་དེ་མཐོ་པོ་ཡོད་ཙང་ཨ་ནི་རྒྱ་མི་ཞེ་པོ་ཅིག་ད་བོད་ལ་ཡོང་ཡག་དེ་དཀའ་ངལ་ཆེན་པོ་ཞེ་པོ་ཅིག་ཆགས་བྱས་བསྡད་བསྡད་ཡོད་རེད་དེ་ནས་ཡིན་ན་བོད་ནང་ཡོད་པའི་རྒྱ་མིའི་མི་འབོར་ལ་བལྟས་པ་ཡིན་ན་ངས་བྱས་ན་གཙོ་བོ་དེ་རིགས་གཉིས་ཀྱི་བཟོ་འདྲ་འདུག་བསམ་གི་འདུག་དང་པོ་དེ་ག་རེད་ཟེར་ན་རྒྱ་ནག་གཞུང་རང་གིས་བཏང་བཞག་པའི་ད་ལས་བྱེད་པ་དང་དེ་ཚོའི་རིགས་ཅིག་ཡོད་རེད་བ་དེ་གཅིག་རེད། གཉིས་པ་དེ་སོ་སོ་སྒེར་གྱི་ཐོག་ནས་རྒྱ་ནག་གཞུང་གིས་བོད་ནང་ལོགས་ལ་ཡང་ཁོང་ཚོ་ཡོང་ཡག་གི་ཆ་རྐྱེན་བསྐྲུན་བྱས་བོད་ནང་འགྲོ་སོང་ཆེན་པོ་ཞེ་པོ་ཅིག་བཏང་ཁྲོམ་ར་དུ་དུ་ཕྲུ་གུ་བཟོས་བྱས་ལས་གྲྭ་དང་དེ་ཚོ་འགོ་བཙུགས་བྱེད་དུས་ཙམ་པ་རྒྱ་མི་མང་པོ་ཅིག་ད་ལས་ཀའི་གོ་སྐབས་དང་ཚོང་གི་གོ་སྐབས་བྱས་བྱས་རྒྱ་མི་མང་པོ་ཡོང་མཁན་ཞེ་པོ་ཅིག་རེད་ད་དེ་ཚོ་ཕྲན་མང་བྱས་རྗེས་ནང་ད་རྒྱ་ནག་གཞུང་གིས་མིའི་ད་གྲངས་ཀ་བརྩི་ཡག་དེ་ཚོ་ནང་ལོགས་ལ་ཡང་ཕལ་ཆེན་བརྩི་ཡོད་ཀྱི་མ་རེད་བསམ་གྱི་འདུག། འདིའི་མི་འབོར་དེ་ཡིན་ན་ད་ཆེན་པོ་ཞེ་པོ་ཞིག་འདུག་ག་ད་ལས་བྱེད་པའི་མི་འབོར་འདིའི་རྩིས་གཞི་འབྱོར་བ་སྔས་མ་ནས་ད་ལྟ་བར་དུ་ཞེ་པོ་ཅིག་ད་མང་རུ་ཕྱིན་ཡོད་ས་མ་རེད་མང་རུ་མ་འགྲོ་ཡག་གི་རྒྱུ་མཚན་གཙོ་བོ་དེ་ག་རེ་ཟེར་ན་འདི་བོད་ནང་ཁྲིད་ཡོང་ཡག་ལ་ཡག་ལས་སླ་པོ་ཅིག་ཡོད་མ་རེད་འགྲོ་སོང་ཞེ་དྲག་ཆེན་པོ་ཡོད་རེད་ད་རེས་གལ་སྲིད་ད་ཁོང་ཚོ་ག་འདྲས་འགྲོ་གི་ཡོད་མེད་ངས་ཤེས་ཀྱི་མེད་དེ་ལས་སྔས་མ་ངས་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གྲངས་ཀྱི་མཇུག་དུས་ཏོག་པ་ལ་ཡ་རྒྱ་ནག་སྤྱི་ཚོགས་ཚན་རིག་ཁང་གི་ཡིན་ན་བོད་ནང་ལོགས་ལ་ཞིབ་འཇུག་བྱས་པའི་འདི་ངས་སྙན་ཐོ་ཞིག་མཐོང་མྱོང་འདིའི་ནང་ཁོ་ཡ་བྱས་པ་ན་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གྲངས་ཀྱི་འགོ་སྟོད་དང། བསྡུར་བ་ཡིན་པ་ན། གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གྲངས་ཀྱི་མཇུག་བསྡུས་ཐོག་བ་ལ་ཡ། རྒྱ་མིའི་ལས་བྱེད་ཅིག་བོད་རང་སྐྱོང་ལྗོངས་ནང་ཁྲིད་ཡོང་ཡ་ལ་ཡ་འགྲོ་སོང་ལྡབ་འགའ་ཞིག་ཆེར་ཕྱིན་པ་རེད་འདུག་འདི་འདྲ་སོང་ཙང་གཞུང་གིས་ལས་བྱེད་པ་ཅིག་ཁྲིད་ཡོང་ཡ་མི་འབོར་གྱི་ནུས་པ་འབྱོར་བ། དེ་ཡིན་ན་རྒྱ་ནག་གཞུང་མངའ་ཐང་ཆེར་ཆེར་ཕྱིན་ད་དཔལ་འབྱོར་དང་རྒྱུ་སྟོབས་ཆེར་འགྲོ་དུས་འགྲོ་གི་རེད་དེ་ལས་ཡིན་ན་ལས་དེ་ཞེ་པོ་ཅིག་ཨེ་ནི།

བོད་པ་ལས་མང་བ་ཆགས་པ་ཡིན་ན་ད་གང་ལྟར་བོད་པ་དེ་ཅིག་ཡལ་འགྲོ་ཡག་གི་ཉེན་ཁ་ཞེ་པོ་ཞིག་འདུག་ག་དེ་འདྲ་སོང་ཙང་འདིའི་ཉེན་ཁ་དེ་ད་འདས་པའི་ལོ་ཁ་ཤས་ཤིག་ནང་ལོགས་ལ་ཡ་རྒྱ་ནག་གི་དཔལ་འབྱོར་རྒྱུ་སྟོབས་དང་དེ་ཚོ་འགྲོ་དུས་ཡིན་ན་རྒྱ་མི་མང་པོ་ཡོང་བྱས་ང་ཚོ་ཚང་མ་ལ་དངངས་སྐྲག་ཞེ་པོ་ཞིག་སྐྱེ་དགོས་ཡག་འདི་ཆགས་སོང་ཨ་བྱས་ཙང་ཀ་འདིའི་མི་འབོར་དེ་རིགས་ལ་ཡག་ཡིན་རྒྱ་ནག་གི་ད་རེས་གལ་སྲིད་མི་འབོར་ཉུང་རུ་འགྲོ་གི་ཡོད་པ་དེ་ཚོད་དཔག་བྱས་ན་བོད་ནང་ལ་ཡ་ཁོ་རྒྱ་མི་རང་འགུལ་གྱིས་ཡོང་མཁན་གྱི་མི་འབོར་འབྱོར་བ་འདི་ལ་ཡིན་ན་ཤུགས་རྐྱེན་ཆེན་པོ་ཞེ་པོ་ཐེབས་ཀྱི་རེད་བསམ་གྱི་འདུག་ག་རེ་ཟེར་ན་ཨ་ནི་ད་རྒྱ་ནག་གི་མི་འབོར་ཉུང་རུ་འགྲོ་གི་འདུག་ཟེར་དེ་ཁ་ཤས་ཚོད་དཔག་བྱས་པ་ཡིན་ན་སྤྱི་ལོ་ཉིས་སྟོང་ལྔ་བཅུ་ཐམ་པའི་ལོར་སླེབས་དུས་ཙམ་པར་རྒྱ་ནག་མི་འབོར་དེ་ད་ལྟ་ཡིན་ན་དུང་ཕྱུར་བཅུ་བཞི་ཡོད་པ་ནས་དུང་ཕྱུར་ཡིན་ན་བཅུ་ཆགས་འགྲོ་གི་རེད་ཟེར་གྱི་ཡོད་རེད། ཨ་དེ་ནས་ཡིན་ན་ཉིས་སྟོང་བརྒྱ་ཐམ་པའི་ལོར་སླེབས་དུས་ཙམ་པར་ད་ལྟའི་དུང་ཕྱུར་བཅུ་བཞི་ནས་དུང་ཕྱུར་གསུམ་ལ་མར་ཆགས་ཀྱི་རེད་ཟེར་གྱི་རེད། བྱས་ཙང་དེ་ནས་ཟེར་བ་ཡིན་ན་རྒྱ་ནག་གི་མི་འབོར་དེ་མར་ཆུང་དུ་འགྲོ་ཡག་དེ་ཏིག་ཏིག་ཉུང་ཉུང་མིན་པ་བྱས་ཁོ་འགྲོ་སྟངས་འབྱོར་བ་དེ་གོམ་པ་མར་གསུམ་ནས་གསུམ་བཞི་བཟོ་འདྲ་སྤོས་བྱས་མར་ཆུང་ཆུང་འགྲོ་གི་ཡོད་རེད། གཉིས་པ་དེ་ཡིན་ན་ག་རེ་ཟེར་ན་སྤྱི་བཏང་ང་ཚོས་རྒྱ་ནག་མི་འབོར་དུང་ཕྱུར་བཅུ་བཞི་ཡོད་པ་སོང་ཙང་དེ་ནང་ནས་ཕྱེད་ཀ་ཉུང་རུ་ཕྱིན་པ་ཡིན་ནའང་བོད་བཟོ་འདྲ་ལ་ས་ཡ་ཁ་ཤས་ཤིག་སླེབས་ནའང་གང་དྲག་མི་མང་དྲགས་ཀྱི་རེད་བ་བྱས་ཙང་དེའི་ཤུགས་རྐྱེན་ཐེབས་ཨེ་ཡོང་བསམ་བཟོ་འདྲ་དགོངས་པ་བཞེས་མཁན་ཡོད་ཀྱི་རེད་དེ་ལས་ངས་བྱས་ན་དེ་འདྲ་མ་རེད་བསམ་གི་འདུག་རྒྱ་ནག་མི་འབོར་ཉུང་རུ་འགྲོ་གི་འདུག་ཟེར་དེ་ཁོ་ཉུང་རུ་འགྲོ་གི་འདུག་གཅིག་པོ་ལབ་པས་ཁོའི་དངོས་གནས་ཀྱི་གནད་དོན་ངོ་བོ་དེ་ངས་བྱས་ན་མཐོང་ཐུབ་གི་མི་འདུག་བསམ་གི་འདུག་འདིའི་དངོས་གནས་ངོ་བོ་དེ་ག་རེ་ཟེར་ན། མི་འབོར་ཉུང་རུ་ཕྱིན་པ་མ་ཟད་མི་འབོར་ག་རེ་ཉུང་འགྲོ་གི་རེད་ཟེར་ན་དངོས་གནས་ལས་ཀ་བྱེད་མཁན་གྱི་ལོ་ཆུང་ངའི་མི་འབོར་ཉུང་འགྲོ་གི་རེད། རྒྱ་ནག་གི་རྒན་འཁོགས་ཀྱི་མི་འབོར་དེ་ད་ལྟ་ཡོད་པ་དེ་གའི་ལམ་སང་ཤི་གི་མ་རེད་ལྷག་པར་དུ་རྒྱ་ནག་གི་མིའི་ཚེའི་རིང་ཚད་དེ་ཡིན་ན་ཞེ་པོ་ཅིག་ད་རིང་རུ་ཕྱིན་བསྡད་ཡོད་རེད། དེ་འདྲ་ཡིན་དུས་ཙམ་པར་རྒན་འཁོགས་དེ་གའི་མང་མང་ཕྱིན། ལོ་ཆུང་ངའི་ཉུང་རུ་ཕྱིན། ད་གཙོ་བོ་དེ་ག་རེ་ཟེར་ན་མི་འབོར་ཆུང་རུ་ཕྱིན་པ་གཅིག་པོ་མ་རེད་མི་རྒན་འཁོགས་ཆགས་འགྲོ་བ་དེ་གཅིག་རེད། དཔེར་ན་ཆ་བཞག་ན་ང་རང་ཚོ་ཁྱིམ་ཚང་ནང་ལོགས་ལ་ཟེར་ན་ད། ཁྱིམ་ཚང་ནང་ལོགས་ལ་ཡ། རྒན་འཁོགས་མང་པོ་ཞེ་པོ་ཆགས་བྱས་ལས་ཀར་འགྲོ་ཐུབ་མཁན་དེ་ཡིན་ཉུང་ཉུང་ཞེ་པོ་ཆགས་པ་ཡིན་ན་ད་ཁྱིམ་ཚང་ཀོ་རྒུད་རྒྱུ་ཡིན་པ་གཏན་ཁེལ་བ་རེད་ད་ག་ནང་བཞིན་ད་རྒྱ་ནག་རྒྱལ་ཁབ་འདི། ཁྱིམ་ཚང་གཅིག་ནང་ལ་ཡ་རྒན་འཁོགས་མང་པོ་ཞེ་པོ་ཆགས་ལས་ཀར་འགྲོ་ཐུབ་མཁན་གཅིག་གཉིས་ཅིག་ལས་མ་ལྷག་པ་བཟོ་འདྲ་ཅིག་དེ་འདྲ་ཅིག་ལ་འགྱུར་འགྲོ་གི་རེད་འདི་ཆགས་དུས་ཙམ་བར་ཉམས་རྒུད་འགྲོ་ཡ་དེ་ནི་དཀའ་ངལ་གང་དྲག་རྒྱ་ནག་ལ་འཕྲད་རྒྱུ་ཡིན་པ་གཏན་ཁེལ་བ་རེད་ད་ང་ཚོ་བོད་ལ་བལྟས་པ་ཡིན་ན་ངས་ད་གིན་ཞུ་ཡ་ནང་བཞིན་ད་རྒྱ་མི་བོད་ལ་ཡོང་མཁན་ཡོད་ར་བ་ཨ་ལས་ལས་བྱེད་པ་དེ་ག་དེ་ལ་ཁྱོན་ནས་མ་བལྟས་པ་བྱས་ད་ང་ཚོ་དངོས་གནས་གཅིག་སེམས་ནད་མང་ཤོས་བྱེད་དགོས་སའི་སྐོར་རྒྱ་མིས་རང་འགུལ་གྱིས་ཕ་གིར་ཚོང་རྒྱག་ག་དང་འདི་ཡོང་མཁན་འབྱོར་བ་འདི་ག་ལས་བཏང་ང་ཚོ་སེམས་ཁྲལ་ཆེ་ཤོས་དང། འདི་བཟོ་ཟེར་ན་ད་འདིའི་ཁྱད་ཆོས་ག་རེ་རེད། རྒྱ་མི་འདི་ག་དེ་མང་ཆེ་བ་ལོ་ཆུང་ཆུང་ལས་ཀ་བྱེད་བཞིན་པའི་སྒང་འདི་སྐད་ཆ་རེད། འདི་འདྲས་རྒན་འཁོགས་ཐུབ་ལ་མ་ཐུབ་བཟོ་འདྲ་ཡོང་མཁན་ཞེ་པོ་ཅིག་དཀོན་པོ་རེད། བོད་ས་མཐོ་པོའི་སྒང་ལ་རྒན་འཁོགས་ཡོང་ཡ་དེ་དཔེ་ཁག་པོ་རེད་ཁོ་ཚོ་ལས་ཀ་ཅང་བྱེད་ཐུབ་མ་རེད་བྱས་ཙང་མང་ཆེ་ཅིག་ཡིན་ན་གཞོན་པ་ལས་ཀའི་ཨམ་ཐང་ཀི་ཀི་འདི་དུས་ཚོད་ཅིག་ལ་མང་ཆེ་ཡོང་གི་འདུག་ཨ། ད་འདི་ཡིན་ན་མ་འོངས་པའི་ལོ་རེ་བཞིན་དུ་ཡིན་ན་རྒྱ་ནག་ནང་ལོག་མི་འདིའི་རིགས་དེ་ཞེ་པོ་ཅིག་ཉུང་རུ་འགྲོ་གི་རེད་དེ་ཉུང་རུ་འགྲོ་དུས་ཙམ་པ་བོད་ནང་ལོག་ལ་ད་ལྟ་བར་དུ་ཡོང་མཁན་འབྱོར་བ་འདི་ཡིན་ན་ཨ་ནི་ངས་བྱས་ན་ཏན་ཏན་ཉུང་རུ་འགྲོ་བསམ་པ་འདུག་དཔེར་ན་ཆ་བཞག་ན་ཁ་ཤས་སར་བལྟས་པ་ཡིན་ན་ད་ལྟ་འགོ་ནས་བྱུང་ཚར་ཤག་དེ་སྔ་ཡ་རྒྱ་ནག་གི་དཔེར་ན་ཆ་བཞག་ཧྲེན་ཀྲེན་དང་ཀྲུའུ་ཧའེ་དང་དེ་ཚོ་དཔལ་འབྱོར་ཡར་རྒྱས་ཆེ་ཤོས་ཡོད་སའི་ས་ཁུལ་དེ་ཚོ་ལ་ཡ་རྒྱ་ནག་གི་གྲོང་གསེབ་ཁག་ནས་གཞོན་པ་ད་ལས་ཀ་འཚོལ་ག་འགྲོ་མཁན་ཞེ་པོ། ཅིག་ཡོད་རེད་ཟེར། བྱས་བྱས་ཡིན་ན་ལས་ཀ་འཚོལ་སའི་ཁྲོམ་ར་སོགས་རེད་དེ་ཚོའི་ནང་ལོག་ད་མི་སྟོང་ཕྲག་མང་པོ་ཕ་གིར་ཞོགས་ཀས་ལངས་བྱས་བསྡད་བྱས་ཨ་བཟོ་གྲའི་བདག་པོ་དང་དེ་ཚོ་ཕ་གིར་ཕྱིན་བྱས་ཨ་ཁྱོད་རང་ཁྱོད་རང་ཁྱོད་རང་ཤོག་ཁྱོད་རང་ཤོག་མཛུབ་གུ་བཙུགས་བྱས་ཡིན་ན་ནི་ལས་ཀ་ཁྲིད་འགྲོ་ཟེར། ད་འདི་ལོ་ཕལ་ཆེར་ཉི་ཤུ་སུམ་ཅུའི་གོང་དང་ལོ་བཅོ་ལྔའི་གོང་གི་གནས་སྟངས་རེད་ད་དེ་རིང་ཁ་སང་ཡིན་རྒྱ་ནག་འདི་འགྱུར་ལྡོག་ཕྱིན་ཚར་བྱས་ད་དེ་རིང་ཁ་སང་ལས་ཀའི་ཁྲོམ་རའི་སྒང་ལ་ཡ་བཟོ་གྲའི་བདག་པོ་དང་ཚོང་པ་དང་འདི་གས་འདི་ཕ་གིར་སྒྲོག་ཙེ་རྐུབ་བཀྱག་བརྒྱབ་གུར་ཆུང་ཆུང་བརྒྱབ་བྱས་བསྡད་བྱས་ལས་ཀ་བྱེད་མཁན་འཚོལ་ག་ཕྱིན་བྱས

རྒྱ་ནག་ནང་ལོག་སློབ་སྦྱོང་དེ་འདྲ་ཞེ་པོ་ཡོད་མཁན་མེད་པ་བྱས་སྤྱིར་བཏང་རྒྱ་མི་སི་ཁྲོན་གྱི་གྲོང་གསེབ་ཅིག་ནས་ཡིན་པའི་རྒྱ་མི་ཅིག་ཡིན་པ་ཡིན་ན། གལ་སྲིད་ཁྲེང་ཏུའུ་ལ་ཡ་ལས་ཀ་མ་རག་ཁོ་རའི་བསྡད་སའི་ལུང་པ་འདི་ལ་ཡང་དཔེ་འཚོ་བ་ཁག་པོ་བྱས་བྱས་ཡིན་ན་ལས་ཀའི་གོ་སྐབས་ཅིག་མེད་པ་ཡིན་ན་ལྷ་སའི་ནང་ལོག་ལ་ཡང་ཟ་ཁང་ནང་ལས་ཀ་བྱས་ཡང་མིན་ཨར་ལས་བྱས་བྱས་ཕ་གིར་གོ་སྐབས་རག་བྱས་གླ་ཨོ་ཙམ་རག་གི་ཡོད་ན་ཁོ་ཏན་ཏན་ཁོ་ལྷ་སར་ཕྱིན་བྱས་ཡིན་ན་ཚོ་ས་ཡ་བརྒྱད་དུ་ཡོད་ན་ཕའི་ལས་ཀ་དཀྲུག་རེད། ད་གལ་སྲིད་ཁྲེང་ཏུའུ་རང་ལ་ཡ་ད་ལྷ་སར་རག་ཡག་གི་གླ་དེ་འདྲ་པོ་ཞིག་དང་ལས་གོ་སྐབས་དེ་འདྲས་འདྲ་པོ་ཞིག་འདུག་བསམ་ན་ཚོད་དཔག་བྱས་ན་ཁོ་ཕལ་ཆེར་ལྷ་སར་འགྲོ་མདོག་ཁ་མ་རེད་ཁོ་ཁྲེང་ཏུའུ་ཅིག་ཡང་མིན་ན་ཧྲེན་ཀྲེན་ཅིག་འདི་འདྲས་འགྲོ་མདོག་ཁ་པོ་རེད་ད་ག་འདྲས་བྱས་ནས་ཁོ་རང་ཚོར་ས་མཐོ་པོའི་དཀའ་ངལ་མང་པོ་ཞིག་ཡོད་རེད་པ་འདི་ཚོའི་ཆེད་དུ་ཅིག་སྤྱིར་བཏང་བྱས་པ་ཡིན་ན་ཕ་གི་ལ་ཡ་ཡོང་ཡག་ལ་འདོད་པ་བྱེད་ཀྱི་མ་རེད་བསམ་གྱི་འདུག། འདི་འདྲའི་སོང་ཙང། ད་རྒྱ་ནག་ནང་ལོགས་ལ་ཡང་ལས་ཀ་བྱེད་མཁན་གྱི་ལས་ཀ་བྱེད་ཡག་ནུས་པ་ཡོད་པའི་གཞོན་སྐྱེས་ཚོ་ཉུང་རུ་འགྲོ་དུས་ཙམ་པ་ཡང་བོད་ནང་ཡོང་ཡག་དེ་ཏན་ཏན་ཉུང་རུ་འགྲོ་གི་བསམ་འདུག་དེའི་སྒང་དུ་ངས་ད་གིན་ཞུས་པ་ནང་བཞིན་རྒྱ་ནག་གི་མི་འབོར་ཉུང་རུ་འགྲོ་གི་ཡོད་པའི་ཁོའི་ངོ་བོ་གཙོ་བོ་དེ་ག་རེ་ད་ནི་ད་རྒན་འཁོགས་མང་རུ་མང་འགྲོ་གི་རེད་བྱས་ཙང་རྒན་འཁོགས་མང་རུ་མང་འགྲོ་ཙམ་པ་ད་རྒན་འཁོགས་དེ་ག་དེ་ལྟ་མཁན་དགོས་ཀྱི་རེད་པ་ད་དེ་ཚོ་གང་ག་ལོག་མིའི་ཕ་མ་སྤུན་ཀྱག་དང་ནི་ཡོད་འགྱོག་རེད་བྱས་ཙང་གི་ལས་ཀ་བྱེད་མཁན་གྱི་ལོ་ཆུང་བ་ཚོ་ལ་ཡང་རྒན་འཁོགས་གསོ་སྐྱོང་དང་རོགས་པ་བྱེད་དགོས་ཡག་མང་རུ་མང་འགྲོ་ཙམ་པ་རྒན་འཁོགས་དེ་གའི་གཡུག་བཞག་བྱས་ད་རང་གོ་ཅིག། ད་བོད་ཀྱི་ས་ཁུལ་བཟོ་འདྲ་ཅིག་ལ་ཡ། འགྲོ་ཡག་གི་འདོད་པ་དང་ཁོ་རང་ཚོ་བློ་ཁོག་དང་དེ་ཚོ་ཡོད་རེད་པ་དེ་ཚོ་གང་ག་ལོག་ངས་བྱས་ན་མར་ཉམས་འགྲོ་གི་རེད་བསམ་འདུག་འདས་པའི་ལོ་བཅུ་ཉི་ཤུ་ནང་ལོག་ལ་ཡ་རྒྱ་ནག་ནས་རྒྱ་མི་རང་འགུལ་གྱིས་ཡོང་མཁན་འདི་མང་རུ་ཞེ་པོ་ཕྱིན་ཡོད་རེད་པ་སེམས་ཁྲལ་གཙོ་བོ་ག་རེ་ཟེར་ན་འདས་པའི་ལོ་ཉི་ཤུ་སུ་བྱུང་པའི་ནང་བཞིན་བྱས་ཅིག་ད་དུང་མང་མང་ལོ་ལྟར་མང་ཕྱིན་མ་ངེས་བསམ་བྱས་སེམས་ཁྲལ་བྱས་ཡོད་རེད་པ་གཅིག་བྱས་ན་སེམས་ཁྲལ་དེ་ག་ཙམ་བྱེད་དགོས་ཡ་ཨ་ཡོད་རྒྱ་ནག་གཞུང་གི་འདོད་པ་དེ་ཡོད་རེད་རྒྱ་ནག་རྒྱལ་ཁབ་ཀྱི་ངོས་ནས་བཤད་ན་ད་རྒྱ་མི་མང་ས་ས་ཕལ་ཆེར་བལ་པོ་དགེ་དང་བལ་ཡལ་བཅུ་ནི་བསམ་འདི་འདོད་པ་དེ་དུས་ཡོག་རེད་ད་ལས་ཡིན་ནའི་སྒེར་གྱི་ཐོག་ནས་རང་འགུལ་གྱི་ཡོང་མཁན་དེ་ག་ཟི་རག་ཨ་ཡོང་དེ་ཚོ་མ་རག་པའི་སྐབས་དེ་བློན་པལ་ཆེ་ག་རེ་ཡོག་རེད་ཟེར་ན་ད་འདས་པའི་ལོ་ཉི་ཤུ་སུམ་ཅུའི་ནང་ལོག་ལ་རྒྱ་ནག་དཔལ་འབྱོར་དེ་ལོ་ལྟར་ཅིག་ཡར་རྒྱས་ཕྱིན་བྱས་བརྒྱ་ཆ་བཅུའི་གཡས་གཡོན་དོག་པ་འཕར་བྱས་བསྡད་པ་རེད་འདི་འདྲས་ཡིན་དུས་ཙམ་པ་རྒྱ་ནག་གཞུང་ལ་དངུལ་བཏང་ཡ་ཞེ་པོ་ཅིག་རག་དངུལ་བཏང་བྱས་ཡིན་ན་ད་ལྷ་ས་དང་དོག་པ་ཅིག་ལམ་ཀ་དང་ཁྲོམ་ར་དེ་འདྲས་ཞེ་པོ་ཅིག་བཟོས་བྱས་ཡིན་དེ་གའི་ལས་ཀའི་གོ་སྐབས་ཞེ་པོ་བསྐྲུན་ཡོག་རེད་ད་ཡིན་ན་ལས་ད་ལྟ་ཡིན་ན་ཏུག་སེ་ཙམ་པ་རྒྱ་ནག་གི་དཔལ་འབྱོར་དེ་ད་ཉམས་རྒུད་འགྲོ་བཞིན་པའི་སྒང་དེ་རེད་འདུག་ག་བྱས་བྱས་ཡིན་ན་མི་མང་པོས་ཚོད་དཔག་བྱས་ན་ད་མ་འོངས་པའི་ལོ་མང་པོ་ཅིག་ནང་ལོག་ལ་ཡང་ཕལ་ཆེར་རྒྱ་ནག་གི་དཔལ་འབྱོར་གྱི་འཕར་སྣོན་དེ་ཡིན་ན་ཕལ་ཆེར་བརྒྱ་ཆ་བཞི་ཙི་ལྔ་ཙི་འདྲས་མི་ཤེས་བསྡད་ཀྱི་མ་རེད་ཁ་ཤས་ཟེར་ན་གསུམ་ཙི་གཉིས་ཙི་ལས་བསྡད་མ་རེད་ཟེར་གྱི་རེད་ད་ཟླ་ཉིན་ལོ་ལ་ཆ་བཞག་པ་ཡིན་ན་བརྒྱ་ཆ་གསུམ་ཙི་ལས་བྱུང་མི་འདུག་ག་གལ་སྲིད་དེ་འདྲས་བསྡད་པ་ཡིན་ན་རྒྱ་ནག་གཞུང་གི་ངོས་ནས་ཡིན་ནའི་འགྲོ་སོང་ཆེན་པོ་དག་གི་བཏང་བྱས་བོད་ནང་ལོག་ལ་ཡང་ད་གང་དག་ཅིག་འཕེལ་རྒྱས་དང་ཡར་རྒྱས་ཕྱིན་པའི་རྣམ་པ་རྫུན་མ་ཅིག་ཡོག་རེད་པ་ཁོ་འཁྲབ་ཞྭ་མགྱོགས་སྦྱོར་བ་འདིའི་ཨའི་ནུས་པ་དེ་ཞེ་པོ་ཆུང་འགྲོ་དུས་ཙམ་པར་ད་ག་འདྲ་རྒྱ་ནག་གཞུང་གི་དངུལ་འཁྱེར་བྱས་རྣམ་པ་རྫུན་མ་བཟོ་ཡའི་ནུས་པ་ཆུང་རུ་ཕྱིན་པ་དང་རྒྱ་མི་རྒྱ་ནག་ནང་ལོག་ལ་ལས་ཀ་བྱེད་མཁན་གྱི་ལོ་ཚོད་སླེབས་པའི་རྒྱ་མི་དེ་ཚོ་དཔེ་དཔེ་ལུག་ལུག་བྱས་བྱས་ཡིན་ན་རྒྱ་ནག་ལས་ཀ་མ་རག་པར་བོད་རུ་འགྲོ་དགོས་ཁེལ་ཡ་ཅིག་ཡོག་རེད་པ་དེ་ཚོ་སྒང་ག་ལོག་ལ་ཡ་ངའི་འགྱུར་ལྡོག་ཏན་ཏན་འགྲོ་མདོག་ཁ་པོ་རེད་བསམ་འདུག་དེ་ཚོ་ཕྱིན་པ་ཡིན་ན་གཞུང་གིས་ད་ལས་བྱེད་དཔེ་བྱས་བྱས་བོད་བཏང་ཡ་དེ་ད་ཉུང་དུ་ཕལ་ཆེར་བཏང་མདོག་ཁ་པོ་མ་རེད་ད་ལས་ཡིན་ནའི་ཁོ་རང་འགུལ་ཐོག་ནས་ཡོང་མཁན་དེ་ཉུང་རུ་ཞེ་པོ་འདྲས་མ་ཕྱིན་ནའི།

གལ་སྲིད་ང་ཚོ་བོད་པ་ཚོ་ད་དུང་བོད་ནང་ལོག་ལ་ཡང་རྒྱ་མིའི་མི་འབོར་གྱིས་དཔེ་ནུབ་བྱས་ཡས་མ་འགྲོ་ཡ་དང་ཨ་ནི་ང་རང་ཚོ་བོད་པ་ཚོའི་ངོས་ནས་ཡིན་ན་ཅིག་རིག་གཞུང་དང་སྐད་ཡིག་དང་གཅེས་འཛིན་བྱས་བྱས་བོད་པ་ཚོའི་ངོ་བོ་དེ་མ་བརླག་པ་བྱས་པ་ཡིན་ན་གང་ལྟར་ཉི་མ་ཅིག་རྒྱ་ནག་ལ་འགྱུར་ལྡོག་ཆེན་པོ་ཞིག་འགྲོ་རྒྱུ་ཡིན་པ་གཏན་འཁེལ་བ་རེད་བསམ་ས་རེད་འདུག་དེ་འདྲའི་འགྲོ་བའི་སྐབས་དེ་ཨ་ནི་ང་རང་ཚོ་བོད་པ་ཚོ་ལ་ཡང་བོད་བོད་ཟེར་མཁན་དེ་སླར་གསོ་བྱེད་ཡའི་གོ་སྐབས་དེ་ཡིན་ན་ཏན་ཏན་ཡོང་གི་རེད་བསམ་གྱི་འདུག་བྱས་ཙང་ད་རིང་གི་རྒྱ་ནག་མི་འབོར། ཆུང་འགྲོ་གི་འདུག་ཟེར་དེ་གནད་དོན་དེ་ན་ཞེ་དྲག་གི་གནད་དོན་ཆེན་པོ་ཅིག་རེད་བསམ་ཚར་ཅིག་ངས་ནི་འདི་མཐོང་གི་འདུག་བྱས་བྱས་ད་ད་རིང་ང་ཚོའི་ཕར་རྒྱལ་སྐད་ཤུགས་ལས་རིམ་ད་ག་མཇུག་བསྒྲིལ་གྱི་ཡིན་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་གནང་ལས་རིམ་རྗེས་མ་གསན་རྒྱུ་མ་ཡིན་ལ་ལ་ལ།